ཨ་ལས་ངན་དེ་དེ་གོ་ལས་ལྷ་ལ་ལས་རིགས་འགྲོ་གི་ཁོས་ད་ར་དེ་ད་ཨ་ཡ་ཡ་ཡ་དེ་དེ་དེ་དེ་ཁ་དོ་ཁ་དོ་ད་རང་འགྲོ་ར་ད་ཁ་ཁ་དོ་ཡིན་ན་ཕེ་ཁེ་ན་ལོ་ག་རེ་ཡོ་རེ་སི་དེ་ཁ་དོག་ཡིན་ན་དཀར་པོ་ཁ་དོག་མ་ཡིན་དགོས་རེད་པས་ས་ཅི་ཡོང་གོ་ར་བ་ར་མ་ཡིན་དགོས་རེད་པས་ཟེར་ན་དགོས་དགོས་མ་རེད་ར

དཀར་པོ་ཁ་དོག་ཡིན་ན་ཁ་དོག་མ་ཡིན་དགོས་རེད་པས་སོ། ཨ། ཁུ། མེ། མ་ཡིན་དགོས་རེད་པས་ལབ་ན། མ་ཡིན་དགོས་མ་རེད་པ་ཟེར་གྱི་རེད་དཀར་པོ་ཁ་དོག་ཡིན་གི་ཁ་དོག་ཡིན་གི་གང་དེ་ཡོད་རེད་པ་ལབ་ཀྱི་རེད་ནི། ལ། དེ་ར་བ་དྲི་བ་དྲི་ད་ར་བ་ར། དཀར་པོ་ཁ་དོག་ཡིན་ན་ཁ་དོག་མ་ཡིན་དགོས་རེད་པས་སོ།

དེ་འདྲ་དུས་ཡ། དམར་པོ་ཁ་དོག་ཡིན་ན་ཁ་དོག་ཡིན་པས་ཁྱབ་ཟེར་དུས་གཉིས་ཀ་ཡིན་པའི་མུ་དེ་རེད་ཇི་ལྟར་བྱས་ན། ཁོ་གཉིས་ཀ་ཡིན་པའི་མུ་དེ་རིག་བདེ་བ་རེད། ཡིན་ན་ཁོ་གཉིས་གཉིས་ཀ་ཡིན་པའི་མུ་དེ་ལ་དེ་གཉིས་ཀ་ཡིན་པའི་མུ་བརྩི་བའི་སྐབས་མ་རེད་བ། དེ་ཡིན་ཙང་དམར་པོ་ཁ་དོག་ཡིན་ན་ཁ་དོག་ཡིན་པས་ཁྱབ་ཟེར་དུས་ད་ག་རང་གཉིས་ཀ་ཡིན་པའི་མུ་དེ་ལོས་བདེ་བ་རེད་གཉིས་ཀ་ཡིན་པའི་མུ་དེ་ལོས་བདེ་དགོས་པ་རེད། ཁྱབ་ཟེར་དུས་དག་རང་རེད་བ། གཉིས་ཀ་དམར་པོ་ཁ་དོག་ཡིན་ན་ཁ་དོག་ཡིན་དགོས་པ་རེད་ཟེར་ས་དུས་ཁ་དོག་དང་དམར་པོ་ཁ་དོག་གཉིས་ཀ་ཡིན་མཁན་ལོས་ལོས་བདེ་བ་རེད་དེ། ཡིན་ན།

ཁ་དོག་ཡིན་ན་དམར་པོ་ཁ་དོག་ཡིན་པས་མ་ཁྱབ། ཞོག་དཀར་པོ་ཁ་དོག་ཆོས་ཅན། དཀར་པོ་ཁ་དོག་ཆོས་ཅན་ཁ་དོག་ཡིན་པར་ཐལ་ཡིན་པར་འདོད། དཀར་པོ་ཁ་དོག་ཆོས་ཅན་ཁ་དོག་ཡིན་ཏེ་མདོག་ཏུ་རུང་བ་ཡིན་པའི་ཕྱིར། མདོག་ཏུ་རུང་བ་ཡིན་ན་ཁ་དོག་ཡིན་པས་ཁྱབ་ཐལ་ཁྱབ་པར་འདོད། དཀར་པོ་ཁ་དོག་ཆོས་ཅན་དམར་པོ་ཁ་དོག་མ་ཡིན་པར་ཐལ་མ་ཡིན་པར་འདོད། དམར་པོ་ཁ་དོག་དཀར་པོ་ཁ་དོག་ཆོས་ཅན་དམར་པོ་ཁ་དོག་མ་ཡིན་ཏེ། དམར་པོའི་མདོག་ཏུ་རུང་བ་མ་ཡིན་པའི་ཕྱིར། དམར་པོའི་མདོག་ཏུ་རུང་བ་མ་ཡིན་ན་དམར་པོ་ཁ་དོག་མ་ཡིན་པས་ཁྱབ་ཐལ་ཁྱབ་པར་འདོད།

མདོག་ཏུ་རུང་བ་ཡིན་པའི་ཕྱིར། མདོག་ཏུ་རུང་བ་ཡིན་ན་ཁ་དོག་ཡིན་པས་ཁྱབ་ཐལ་ཁྱབ་པར་འདོད། འོ་དེ་གཉི་ག་ཡིན་པའི་མུ་འབྲེལ་སོང་བ་ཡ། ད་གཉི་ག་མ་ཡིན་པའི་མུ་འབྲེལ་དེ་ལ། དམར་པོ་ཁ་དོག་མ་ཡིན་ན་ཁ་དོག་ཡིན་པས་ཁྱབ་པའི་ཕྱིར། མ་ཁྱབ་ཞོག་བུམ་པ་ཆོས་ཅན། བུམ་པ་ཆོས་ཅན་དམར་པོ་ཁ་དོག་མ་ཡིན་པར་ཐལ་མ་ཡིན་པར་འདོད། བུམ་པ་ཆོས་ཅན་དམར་པོ་ཁ་དོག་མ་ཡིན་ཏེ། དམར་པོའི་མདོག་ཏུ་རུང་བ་མ་ཡིན་པའི་ཕྱིར། དམར་པོའི་མདོག་ཏུ་རུང་བ་མ་ཡིན་ན། དམར་པོ་ཁ་དོག་མ་ཡིན་པས་ཁྱབ་ཐལ་ཁྱབ་པར་འདོད། བུམ་པ་ཆོས་ཅན་ཁ་དོག་མ་ཡིན་པར་ཐལ་མ་ཡིན་པར་འདོད། བུམ་པ་ཆོས་ཅན་ཁ་དོག་མ་ཡིན་ཏེ་མདོག་ཏུ་རུང་བ་མ་ཡིན་པའི་ཕྱིར།

དམར་པོ་མ་ཡིན་ན་ཁ་དོག་མ་ཡིན་གོ། གཉིས་ཀ་མ་ཡིན་མ་ཡིན་དུ་འགྲོ་གི་མ་རེད། ཨ་རེ། ཁ་དོག་མ་ཡིན་འདི་དུ་འགྲོ་གི་མ་རེད། འདི་ད་ནི་སྟེ་དེ་དམར་པོ་མ་ཡིན་ན་ཁ་དོག་ཡིན་པས་ཁྱབ་པས་ཤིང། ཨ། ད་འདྲི་སོ། ཨོ་ཧོ་ཁ་དོག་ཡིན་གོ་རེ། དམར་པོ་མ་ཡིན་ན་ཁ་དོག་ཡིན་དགོས་རེད་པས་ལབ་ཀྱི་རེད། དགོས་མ་རེད་ལབ་ཀྱི་རེད།

ཨ་དེ་རེད་དེ་དེ་ཨ་ཨ་དེ་དེ་ཨ་མ་ཡིན་དགོས་རེད་པས་ཧེ་ཀེ་དེ་ར་ར་བ་དེ་རེད་མི་དེ་ཡ་ཨ་དེ་ཡ་མོ་གང་ང་དེ་ཚུ་དེ་ཅག་གེ་ལོ་གེ་ལོ་དེ་ཡ་བུམ་པ་ཡིན་ན

དེ་རེད་བ། ཨ་རེད། མ་ཡིན་མི་ཁེ་བའི་ཞིག་ས་དེ་རེད། ཨ། ཐ་དེ་ས། ཨ། ཨའོ་ཟེ་རེད་ས།

ད་ཁྱད་པར་ཅིག་ཡོད་རེད། ངའི་ལས་པ་རྣམས་ལ་ཁྱད་པར་ཅིག་ཡོད་རེད། ངའི་བསྟོད་པ་གཅིག་དེ་ཁྱད་པར་ཅིག་ཡོད་རེད། ད་ཁྱད་པར་དེ་ལབ་དགོས་ཀྱི་ཡོད་རེད། ལབ་དགོས་ཀྱི་ཡོད་ན། ད་ཐ་སྙད་ག་རེ་བེད་སྤྱོད་བཏང་དགོས་རེད་ལབ་ན། ང་མདང་དགོང་མཚན་མཚན་གང་བསམ་བཏང་ཡིན། ད་ཐ་སྙད་ག་འདྲ་ཞིག་བསྡད་ཡོད་རེད། ད་ཁག་པོ་ཞེ་གཅིག་འདུག་ཐ་སྙད་ད་མར་ཕབ་དགོས་རེད། ད་ལྟ་མར་ཕབ་དགོས་རེད། ཡིན་ན་ད་ང་ཐ་སྙད་ངོས་ཟིན་འདི་ལས་ནི་རག་གི་མི་འདུག་ངས་རྣམ་པ་ཚོ་ལ་དྲི་བ་ཅིག་བཏང་གི་ཡིན། འབྲས་དམར་པོ་རེད་པས་ལབ་ཡ་གི་སྐད་ཆ་དེ་དང།

ད་ཏག་ཏག་འཕྲོ་ཞིང། འབྲས་ཚང་མ་དམར་པོ་རེད་པས་ལབ་དུས་སྒང་ལ། འབྲས་ཡོད་ཚད་ཚང་མ་དམར་པོ་རེད་པས་ལབ་ཡ་དང་གཅིག་ཏུ་འགྲོ་གི་འདུག་ད་དེའི་གི་ལན་དེ་ག་རང་རེད། འབྲས་ཡིན་ན་དམར་པོ་ཡིན་པས་ཁྱབ་ད་ལབ་དུས་སྒང་ལ་ངས་ཁ་སང་ཞུས་པ་ནང་བཞིན་དེའི་གི་ལན་རྒྱག་ཡ་ལ་འབྲས་ཚང་མ་ལ་བསམ་བློ་ཅིག་འཁོར་ནས་ལན་རྒྱག་དགོས་རེད་ཞུ་དགོས་ཡ་རྒྱུ་མཚན་དེ་ཡིན་ད་ང་འདི་ནས་མར་ཅིག་ནི་ཕབ་ཡ་མི་འདུག་ད། དམའ་བ་དེ་ད་ཕལ་ཆེར་རྐུབ་སྟེགས་དེ་འཕྲོ་ཡོད་རེ་བ་ཡོད་ཅིག་ཡིན།

སྐད་ཆ་དྲི་བ་དེ་གནང་བ་ལ་ཐུགས་རྗེ་ཆེ་ཞུ་གི་ཡོད། ག་རེ་ཅིག་ལབ་ན་ང་ཚོ་སྒྲིག་འཛུགས་ཟེར་མཁན་ཡོད་མ་རེད། གཅིག་ག་རེ་ལབ་དགོས་རེད་ད་རྩོད་གཞི་དང་གསལ་བ་གཉིས་བར་ལ་འབྲེལ་བ་གཅིག་དགོས་གི་རེད་ལབ་ཡ་དང་ཡང་ན་དགོས་གི་མ་རེད་ལབ་ཡ་དང་ཡང་ན་རྩོད་གཞི་དང་རྟགས་གཉིས་བར་ལ་འབྲེལ་བ་དགོས་གི་རེད་ལབ་ཡ་དང་འབྲེལ་བ་དགོས་གི་མ་རེད་ལབ་ཡ་ད་དེ་འདྲའི་སྒྲིག་འཛུགས་ཡོད་མ་རེད་ག་རེ་ཡིན་ན་ཡོང་ཆོག་པ་དེ་རེད་རྒྱུ་མཚན་ངའི་ངོས་ནས་ག་རེ་ཞུ་གི་ཡོད་ལབ་ན་རིགས་ལམ་འདི་དྲི་བ་དྲིས་ལན་རེད་ལབ་ཚར་བའི་གཞུག་གི

ད་འདི་ངས་རྣམ་པ་ཚོ་ལ་ག་རེ་བྱས་ནས་ཞུ་གི་ཡོད་ལབ་ན། ཕྱོགས་གཅིག་ནས་ང་ཚོ་ཆོས་ཕྱོགས་ནས་བྱས་པ་ཡིན་ན་ད་འདི་རྩ་ཆེ་ཤོས་འདི་རེད་རྟེན་འབྲེལ་ཡན་ལག་བཅུ་གཉིས་ལ་ཡང་འདི་རྩ་ཆེན་པོ་ཞེ་གཅིག་རེད། ད་ཆོས་ཀྱི་སྐད་ཆ་མ་བཤད་པ་ཡིན་ན་སྤྱི་བཏང་དེང་དུས་ཀྱི་འགྲོ་སྟངས་ཅིག་བྱས་པ་ཡིན་ན་ང་རང་ཚོ་འཚོ་བ་ག་འདྲ་སེ་སྐྱེལ་གི་ཡོད་དེའི་སྒང་ལ་མོ་དྲན་གི་སྒང་ནས་འདི་ལ་ཞིབ་འཇུག་བྱེད་ཡ་ཡོད་ཅིག་རྟེན་འབྲེལ་ཡན་ལག་བཅུ་གཉིས་འདི་སྤྱི་བ་ལ་ག་རེ་བྱེད་དགོས་རེད་ལབ་ན། གར་ས་ཡིན་གཅིག་མིན་གཅིག་ནང་པ་ཅིག་ཡིན་དགོས་གི་མ་རེད་ཆོས་པ་ཅིག་ཡང་ཡིན་དགོས་གི་མ་རེད་འདིའི་སྒང་ལ་ཉམས་ཞིབ་བྱེད་ཡ་ཡོད་རེད། ཨ་ནི་ཁོང་ཚོས་མ་རེད་ཁོང་ཚོས་རིག་དམག་གི།

ད་གཉིས་པ་འདུ་བྱེད་ཀྱི་ལས། བྱས་ཙང་མ་རིག་པ་དེ་གི་རྐྱེན་བྱས་ནི་ད་ང་ཚོ་གི་རྫ་མ་བཟོ་མཁན་གི་རྫ་མ་འདྲ་མི་འདྲ་སྣ་ཚོགས་བཟོ་བ་ནང་བཞིན་ལས་ཡག་པོ་ལས་ཆེན་པོ་ལས་ཆུང་ཆུང་འདྲ་མི་འདྲ་མང་པོ་ཞིག་བཟོ་ཡོད་བཟོ་ཡོང་གི་ཡོད་རེད་ག་རེ་བྱས་ནི་ལབ་ན་ང་ཚོ་གཡོ་འགུལ་བྱེད་དགོས་ཡ་ཚང་མ་བསམ་བློ་གཅིག་གི་རྐྱེན་བྱས་ནི་གཡོ་འགུལ་བྱེད་ཀྱི་ཡོད་རེད་དེ་གི་བསམ་བློ་དེ་གནས་ལུགས་མ་ཤེས་པ་གི་བསམ་བློ་ཅིག་ཡིན་པ་ཡིན་ན་ཨ་ནི་ག་རེ་བྱེད་ཀྱི་ཡོད་རེད་ད་དེ་གི་མཇུག་འབྲས་དེ་ཚབས་ཆེན་པོ་སླེབས་ཡོང་གི་ཡོད་རེད་དཔེ་ཆ་བཞག་ན་ང་ཚོ་གཟུགས་པོ་ལ་ན་ཚ་མང་པོ་སླེབས་གི་འདུག་ཨ། དེ་ག་རེ་བྱས་ནི་གཟུགས་པོ་འཕྲོད་བསྟེན་གྱི་ཆ་ནི་ནོར་འཁྲུལ་ཤོར་ཙང་མ་རིག་པ་གི་དབང་གིས་ཨ་ནི་གཅིག་ཁ་ལག་ཟ་སྟངས་མ་འགྲིག་གོས་ལོག་གོན་སྟངས་མ་འགྲིག་དེའི་གི་རྐྱེན་བྱས་ནི་ཨ་ནི་གཟུགས་པོ་ལ་ན་ཚ་སླེབས་གི་ཡོད་ན་ཚ་ལས་པ་དེ་ལས། དེའི་གི་ལས་དེ་ག་རེ་ཉིན་མ་ཨ་ནི་ཁ་ལག་རྙིང་པ་དེ་ནི་མང་པོ་ཟ་ཡ་དེ་ལས། དེ་རྙིང་པ་ཡིན་པ་ཧ་མ་གོ་ཡ་དེ་མ་རིག་པ་གི་སྒྲིབ་དེ་ཡོད་བྱས་ཙང་མ་རིག་པ་དང་ལས་ལབ་ན་ད་མ་རིག་པའི་དབང་གིས་ལས་དེ་ནི་འདྲ་མི་འདྲ་ཆེན་པོ་ཆུང་ཆུང་མང་པོ་ཅིག་བསགས་ཡོང་གི་རེད་ད་ང་ཚོས་རི་མོ་བྲིས་དེའི་སྒང་ལ་ག་འདྲ་ཞིག་བྲིས་ཡོད་རེད།

དུས་སུ་ཡིན་ཙང་དེའི་དགེ་བ་ཅིག་ཅིག་བྱས་པ་ནི་དེའི་དགེ་བའི་འབྲས་བུ་དེ་ཡང་གོ་རྫོགས་འགྲོ་ཡ་དེ་འདྲ་ཡོད་བ་མ་རེད། མེད་དུས་སྒང་ལ་ཁོ་ཉི་མ་གཅིག་ལ་སྨིན་དགོས་ཡོད་ཙང་གླང་པོ་ཆེའི་སྒང་ལ་སྨིན་གི་རེད། འོ་ད་དེ་འདྲ་ཡོང་གི་རེད་བྱས་ཙང་རྣམ་ཤེས་ལབ་དུས་སྒང་ལ་ང་ཚོའི་ད་གཟུགས་པོ་ནང་ལ་ཡོད་ཡ་རྣམ་ཤེས་ང་ལབ་དེ་ནམ་རྒྱུན་ང་ཅིག་བྱེད་དགོས་རེད་ང་ཅིག་བྱེད་དགོས་རེད་ང་ང་ང་བསམ་བསྡད་ཡ་དེ་ད་ཡིད་ཀྱི་ཤེས་པ་རྣམ་ཤེས་ལབ་ཡ་དེ་འོ་དེ་སྤྲེའུ་དང་གཅིག་པ་ཅིག་ཀྱང་རེད་ལབ་ནི་འོ་དེ་ལབ་གི་ཡོད་རེད། གསུམ་པ་སྤྲེའུ་ཤིང་རྩེར་འཛེགས་པ་བྲིས་པ་ནི་རྣམ་ཤེས་ཀྱི་རྟེན་རྟེན་འབྲེལ་མཚོན་ཏེ་སྤྲེའུས་ཤིང་གཅིག་གི་རྩེ་ནས་གཅིག་ཏུ་བརྒྱུད་དེ་འཕོ་འགྱུར་བྱེད་པ་ལྟར་རྣམ་ཤེས་ཀྱི་སྐྱེ་བ་སྔ་མ་སྔ་ཕྱི་བར་གསུམ་གྱི་རྣམ་སྨིན་གྱི་ཕུང་པོ་གཅིག་ནས་གཅིག་ཏུ་བརྒྱུད་དེ་ཁྱིམ་གྱི་འདོར་ལེན་བྱེད་པ་བཞིན་དང། ཤིང་སྡོང་གཅིག་དེ་གཡུགས་པ་ཡིན་ན་ང་ཚོ་ཤི་བ་དང་གཅིག་པ་རེད་འདི་རྟེན་དེ་གཡུགས་ཚར།

ད་རྣམ་ཤེས་དེ་གཟུགས་པོ་ནི་མི་ཐོན་ཡ་གི་དཀའ་ངར་ཅིག་ཡོད་རེད་དཔེ་ཆར་བཞག་ན་སྒོར་མོ་འབུམ་བརྒྱ་ཐམ་པ་བསགས་དེའི་པཱ་སི་པོར་དེ་བུ་ལ་ཡང་མ་ལབ་བུ་མོ་ལ་ཡང་མ་ལབ་ད་མི་འགྲོ་ཡ་གི་ཉེན་ཁ་དཔེ་ཡོད་རེད་ད་ག་རེ་བྱས་ལབ་ན་སེམས་ཕྲ་མོ་དེ་ད་པཱ་སི་པོར་ཨང་གྲངས་དེ་སིམ་རྩེ་རོགས་ཀླད་ཀོར་གཉིས་དེ་ཤར་བསྡད་ཡོད་རེད་ད་ད་སུ་གཅིག་གིས་ཤེས་གི་ཡོད་མ་རེད་བྱས་ཙང་ད་དེའི་རྗེས་དེ་ཞབས་རིམ་དེ་འདྲ་མ་བྱས་པ་ཡིན་ན་འཕོ་མ་ཐུབ་ཡ་ཉེན་ཁ་གཅིག་རེད།

ད་དགོན་ཚོགས་ཨམ་ཅག་དཀོན་མཆོག་ངས་རྟག་པར་ཞུས་ཏེ། ད་དེ་འདྲ་མ་རེད་ད་གཅིག་གཅིག་བྱེད་དགོས་རེད་ལབ་ན་ཨ་དགེ་ལགས་དེང་སང་དཔེ་གུ་ཡངས་མོ་བྱེད་དགོས་རེད་ད་ཚང་མ་ལ་དཔེ་ཆོས་ལུགས་ཚང་མ་ལ་གུས་ཞབས་བྱེད་དགོས་རེད་ད་དགེ་ལགས་ད་ལྟ་བ་མཁྲེགས་པོ་དེ་དེ་ཚོ་རྫོགས་རེད་ད་ལབ་གི་དེ་ལྟ་བ་མཁྲེགས་པོ་གི་དེ་ཚོ་མ་རེད་ངས་དེ་ལ་དཔེ་སྙན་པོ་མེད་རྒྱུ་གཅིག་ཞུ་ཡོད་ད་དགེ་ལགས་ནུབ་སུ་དགོངས་གི་མེད་པ་ཆེ་ག་རེ་བྱས་ལབ་ན་དེ་རིང་ནི་ས་གཅིག་པ་སླེབས་པ་ཡིན་ན་ཡང་ཁྱོད་རང་གི་ཆོལ་ཁ་དེ་ལ་ཁྱོད་རང་གི་ཡིད་ཆེས་བྱས་ནི་ཆོལ་ཁ་གཅིག་རང་གཅིག་བསྟེན་ནས་བསྡད་ན་ཡག་གི་རེད།

ཁྱོད་རང་ཧིན་དི་གི་ཆོས་བྱེད་མཁན་ཡིན་ན་ཧིན་དི་གི་ཆོས་གཙང་མ་གཙང་རྐྱང་ཅིག་བྱས་བློ་ཕུགས་སྐྲག་སེམས་ཚང་མ་ཧིན་དི་ལ་བརྟེན། ཁོ་ལ་ཧིན་དི་གི་ལྷ་དབང་ཕྱུག་ལ་ནུས་པ་ག་ཚོད་ཅིག་ཡོད་དེ་ཁྱོད་ལ་ཐོབ་ཐུབ་གི་རེད། ཡིད་ཆེས་དང་དད་པ་གིས་ཨ་ནི་ཁ་ཆེ་བྱེད་མཁན་ཡིན་ན་གཙང་མ་གཙང་རྐྱང་ཕར་ཁ་ཆེ་ཨ་ལ་ལ་ཡིད་ཆེས་གཙང་མ་བརྒྱ་ཆ་བརྒྱ་ཁོ་རང་བྱས་ཨ་ལ་ཁོ་རང་ལ

ཀུ་ཤོ། ཁྱོད་རང་གི་ཡིད་ཆེས་ཡོད་སའི་སྐུ་ཞབས་ཅིག་སྐད་གཏོང། ཡང་སྐུ་ཞབས་སྐད་གཏོང་ག་འགྲོ་གི་འགྲོ་གི་ལ་ཁ་བཏང། སྐུ་ཞབས་དེ་འགྲོ་ས་ད་ཁོང་ཆུ་ཆེ་ལགས་སམ་གང་ཞིག་གཏོང་གི་སྐུ་ཞབས་དེ་དེ་འདྲ་ལབ་མ་བདེ། ཁྱོད་རང་ཡིད་ཆེས་ཡོད་ས་ཅིག་ཕལ་ཆེར་ང་ཚོ་མ་ཞིག་ངེས་ལ་དེ་འདྲ་ཅིག་རག་མདའ་ཁག་པོ་རེད། ཨ་ནི་སོ་སོ་ཡིད་ཆེས་ཡོད་ས་འཇུག་གོ་ཁ་བཏང་མི་དགོས་ས་ཅིག་ཉམས་དོད་འདྲ་བ་ཅིག་བྱས་ཨ་ནི་ཁྱི་གཅིག་ལོ། ཨ་ནི་འགྲིག་གི་ཡོད་རེད། ཨ་ནི་ང་ཚོ་ཁྱི་གཅིག་དང་མི་ཤི་བའི་ཁྱི་གཅིག་དང་དེ་ངོ་ནས་ཧ་ལས་པ་ཅིག་རེད། ད་ས་ཆ་ཁ་ཞིག་ལ་ཚོགས་དང་གི་རེད་ལ་དེ་ག་ལ་འདྲེ་བ་སུ་མ་དེ